སྐུ་གཟུགས་བཟང་པོ་ད་རེས་ཀྱི་ལས་རིམ་སྙན་གསན་གནང་མི་ཡོངས་ལུ། སྐལ་བཟང་རྡོ་རྗེ་ངའི་ཁ་ཐུག་ལས་གཙོ་བོ་ཡེ་ཤུ་མ་ཤི་ཀ་ཡི་མཚན་ལུ་གཅེས་སྙན་གསན་མི་ཚུ་ལུ་བྱོན་པ་ལེགས་སོ་ཡོད་ཟེར་ཞུ་ནི། མ་འོངས་ལུང་བསྟན་གྱི་དམག་འཛིང་ཨར་མ་གོ་དོན་ཟེར་ས་ཡི་ས་གནས་དང་ནད་ཡམས་བདུན་གྱི་མཇུག་མཐའ་མ་མ་འོངས་ལུང་བསྟན་གྱི་རེ་བ་ད་རེས་ཕྱི་རུ་ངེ་གི་དོན་ཚན་འདི་མ་འོངས་ལུང་བསྟན་གྱི་དམག་འཛིང་ཨར་མ་གོ་དོན་ཟེར་ས་ཡི་ས་གནས་དང།

ཡེ་ཤུ་པའི་ཆོས་ཀྱི་ལཱ་དང་བྱ་བ་ཚུ་འབད་བའི་དུས་ཡུན་དང་འཛམ་གླིང་ནང་གི་རྣམ་ཤེས་མི་ཚུ་སྲོག་སྐྱབས་མཛད་ནི་ལུ་མ་ཤི་ཀ་ཡི་བྱམས་སེམས་དེ་ག་དེ་ཅིག་ཡོདཔ་ཨིན་ན་དེ་ཚུ་མཐོངམ་མས་བྱམས་བརྩེ་ཆེ་བའི་དཀོན་མཆོག་གིས་མི་ཚུ་ལུ་རྨ་དང་ཆུ་མིག་ཚུ་ཁྲག་ལུ་འགྱུར་ཏེ་ག་དེ་སྦེ་དཀའ་ངལ་འབྱུང་བཅུག་ནུ་གོ་གསུང་རབ་ལུ་དད་པ་བསྐྱེད་དེ་ལས་དེ་གི་ནང་དུ་ཡང་མ་འོངས་ལུང་བསྟན་གྱི་དཔེ་དེབ་ནང་དེ་ཡི་ལན་ཚུ་འདུག་དེ་འབད་ནི་དེ་གིས་ང་བཅས་ཀྱི་ཞལ་འཛོམས་ཀྱི་རྒྱུ་མཚན་དེ་ལུ། གཞི་བཞག་སྟེ་ཡང་ན་གསུང་དེབ་ནང་ལས་ཨིན་པ་ཅིན་ང་དད་པ་བསྐྱེད་ནི་ཡང་ན་གསུང་དེབ་ནང་ལས་མེན་པ་ཅིན་དེ་ཚུ་ངེ་གི་དོན་ལུ་མེན་དང་པ་གཙོ་བོ་དཀོན་མཆོག་གིས་ནད་ཡམས་ཚབས་ཆེན་མ་གནང་མི་ཧེ་མར་ང་བཅས་ལུ་ཉེན་སྐུལ་གནང་ནི་གི་རེ་བ་ཡོད་ག། མ་འོངས་ལུང་བསྟན་བཅུ་བཞི་དྲུག་དང་བདུན་ནང་དེའི་སྐོར་ལས་གསུངམ་མས་ཚིགས་བཅད་བདུན་ནང་གསུངམ་མས་དཀོན་མཆོག་གིས་ཞལ་ཆེ་གཅོད་ནི་དུས་ལུ་བབས་ཅི། ཁོ་ལུ་འདྲོག་པའི་སྒོ་ནས་བསྟོད་པ་ཕུལ་གནམ་དང་ས་རྒྱ་མཚོ་དང་ཆུ་མིག་ཚུ་བཟོ་གནང་མི་ལུ་གསོལཝ་བཏབ་ཟེར་གསུང་བྱོན་ཡི་བཏབ་མེད་ཨ་ནི་ཁ་ཐེན་འཇུག་གི་འགོ་ཁྲིདཔ་འབདཝ་མས་ཕོ་སྐྱེས་དང་ཨམ་སྲུ་ཚུ་ལུ་གདན་འདྲེན་ཞུཝ་མས་ག་ཏེ་ལུ་དེ་ལས་ག་ལུ་གསོལཝ་བཏབ་ནི་ཨིན་ན་བཀོད་པ་པོ་གིས་ང་བཅས་ལུ་ཁོ་གིས་འཛམ་གླིང་བཀོད་གནང་ཡི་ཟེར་རྟགས་མཚན་གནང་ནུག་དེ་གསུང་རབ་ནང་གི་དུས་བཟང་ངལ་གསོ་གི་ཉིམ་གནང་ནུག་ཨ་ནི་འགྲོ་བ་མི་ག་ར་ལུ་ཞལ་ཆེ་གཅོད་ནི་གི་ཉིམ་འདི་བཀོད་པ་པོ་ལུ་གསོལཝ་བཏབ་སྟེ་ཁོ་གིས་བཀོད་གནང་མི་ཉིམ་འདི་རྗེས་སུ་དྲན་པའི་ཉིམ་ཟེར། སེམས་མཁའ་འགྲོས་ནི་འདོད་ལུགས་བོབ་སྨད་ང་ཅེ་འགྲོ་བ་མི་ག་ར་ཡི་འདོད་ལུགས་བཀའ་ཉན་འབྱུང་པའི་སྐབས་སུ་བསྐྱོད་པ་པོ་ཞུ་སར་ཧྲོ་འོ་ཟེར་ང་ཅེ་ལུགས་ཉེ་སྐྱོལ་རྣམས་མེད་དོ་རུང་སོ་སོགས་ཉེ་སྐྱོལ་འདི་མ་འོངས་ལུང་བསྟན་བཅུ་བཞི་དགུ་བདག་བཅུ་ཐམ་ད་རུང་ཡང་ཕོ་ཉ་གཞན་གྱི་ལྗོན་ཤིང་ལས་གསུང་སྐད་འབུམ་བཏོན་འདི་ཁོ་དགའ་རྒྱལ་གཅེས་འཛིན་འདི་དག་འདིའི་སྐུ་ལུས་དད་པ་དང་མི་རྒྱུད་སྐྱེ་ཤིང་ལས་ཅེའུ་དང་ལབ་དགུ་དེའི་མིང་རྟ་ཐོབ་མི་ཚུགས་སྐྱོན་མཆོག་གི་ཐུགས་ཁྲོ་ཡི་ཞོལ་ཆའི་ནང་ན་ཐུགས་ཁྲོ་ཡི་རྒུན་ཆང་བླ་སེར་མེབ་འདི་ཁོ་ཡི་རྨ་ཕབ་ཕོབ་ན་བླུགས་འདི་འཐུང་ཆུ་ཞིམ་ལས་དམ་པའི་ཕོ་ཉ་ཆུ་དང། ལུག་ཁྱུའི་སྐུ་མདུན་ལས་ཁོང་དགའ་ར་མི་དང་དམུ་ཟིའི་སྣ་སྤྲོད་ནང་ན་བཏང་ནི་ཨིན་ཡིན་ཟེར་གསུངས་མེད་གདའ་ཤེས་གོ་དེ་ན་སིའུ་བཏབ་ས་ཡི་ཁག་གཉིས་བས་འདུག་དེ་ན་བདེན་པ་ལུག་སིའུ་བཏབ་མི་སྐྱོ་བ་པོ་ལུག་སིའུ་བཏབ་མི་དེ་ལས་རྫུན་པ་ལུག་སིའུ་བཏབ་མི་གཅན་གཟིགས་ལུག་སིའུ་བཏབ་མི་མའོ་ལུང་བསྟན་གྱི་བདུད་ཐ་མ་ཡི་འཐབ་འཛིང་འདི་བདེན་པ་དང་རྫུན་པ་གྱི་སིའུ་བཏབ་མི་ཡུལ་མི་ཚུགས་ཀྱི་དོན་ལུག་སྨྱོན་ཤེས་ཤེས་དོ་ཡོད་ཨི་མེད་མའོ་ལུང་བསྟན་བཅུ་བཞིའི་མདུན་ན་ང་གཅན་ར་ཡི་སྐྱོ་བ་པོ་ལུག་སིའུ་བཏབ་ནི་དོན་ལུག་སྦུབ་མེད། མ་འོངས་ལུང་བསྟན་བཅུ་བཞི་དགུ་ནང་ང་བཅས་ཚུ་གཅན་གཟན་ལུ་གསོལཝ་མ་བཏབ་ཟེར་གསུངམ་མས་འཛམ་གླིང་གི་བྱུང་རབས་ཀྱི་དུས་མཐའ་མའི་འཐབ་འཛིང་ཆེ་བ་དེ་འགྲོ་བ་མིའི་སེམས་ནང་ལུ་གདོང་ལེན་དྲག་པོ་དེ་ཨིན་མས་དམག་འཛིང་ཆེན་པོ་དེ་རྣམ་ཤེས་ཀྱི་དོན་ལུ་འཐབ་འཛིང་འབད་མི་དེ་ཨིན་མས་དེ་ཚུ་དཔལ་སྐུར་བགྱིས་དེ་འབདཝ་ད་གསོལཝ་བཏབ་པའི་གནད་དོན་གྱི་སྐོར་ལས་ཨིན་མས་དེ་ཚུ་ཐ་དམ་ཚིག་གི་ཆོས་རྒྱུགས་ཨིན་མས་དེ་ཚུ་མཱ་ཤི་ཀ་དང་བདུད་སཱ་ཏཱན་གཉིས་ཀྱི་བར་ན་ང་བཅས་གསོལཝ་བཏབ་པའི་སྐོར་ལས་འཐབ་འཛིང་ཨིན་མས། མའོ་ལུང་བསྟན་བཅས་སྔ་ཕྱིའི་ནང་ང་བཅས་ཚོ་ལུ་ཨ་ནི་ཉེ་གྱུར་ཐོབ་ནུ་ད་རུང་ཞིང་ཁམས་ནང་ན་བང་བ་ཡང་ཡ་ཚན་ཆེ་ཡི་རྟགས་མཚན་གྱི་སྔ་རྒྱལ་རྗེ་ཡི་ཕོ་ཉའ་བདུན་གྱི་ནད་ཡམས་བདུན་ཆ་ལུ་གནམ་དེ་འདུག་ག་ཁྱིམ་གཟན་སྐྱོན་མཆོག་གི་ཐུགས་ཁྲོ་བྱུག་ར་ཁོང་ནང་ན་འདུག་སྐྱོན་མཆོག་གི་ཐུགས་ཁྲོ་ག་ཁྱིམ་མོ་སྐྱོན་མཆོག་གི་ཐུགས་ཁྲོ་འདི་སྡིག་ཆེན་ཚོ་ལུ་མིན་པས་དེ་སྡིག་པའི་དོན་ལུ་ཁོ་གའི་ཞལ་ཆད་ཅན་ནི་ལུ་ཡིན་པས།

ཉིན་མཇུག་གི་ལས་རིམ་གྱི་གོ་རིམ་ཚུགས་ག་ཕྱིར་ཨི་ན་འཛམ་གླིང་ཡོངས་ལུགས་དཀོན་མཆོག་གི་གསུང་རབ་བཤད་ནི་ཨ་ན་འགྲོ་བ་མི་རེ་རེ་བཞིན་དུ་དུས་ཐ་མའི་དོན་ལུགས་ཡང་ན་མཱ་ཤི་ཀ་གོ་ནི་མོ་ཡང་ཕྱིན་མཱ་ཤི་ཀ་ཡི་ལྡོག་ཕྱོགས་ལུགས་ཨི་ན་དེ་གདམ་ཁ་སྐྱབས་ནི་དོན་ལུགས་གོ་སྐབས་གནའ་ནུབ་འགྲོ་བ་མི་རིགས་ཨ་ར་ཡི་དུས་ཐ་མའི་རྫོགས་ནི་མེད་པའི་ཚེ་ལུགས་གདམ་ཁ་སྐྱབས་ནི་གཅན་གཟན་གྱི་མཚན་རྟགས་དེ་ཐ་མའི་ཐབས་འཛིན་ན། སུའུ་སྟབས་མི་ཚུགས་ལུགས་ལག་ལེན་ངེས་པར་ཐབས་ཆུ་ནི་ཡིན་པས་སྐྱོན་བྱུང་ལུགས་ཐ་དམ་རྩིས་བཟུང་མི་ཚུགས་ཀྱི་འཁོར་ལོ་དགའ་བདེ་ཁ་ལུགས་ཉེ་འོང་ཉེ་ཡམས་བདུན་གྱི་འཇུག་ར་ཕྱི་ཁ་ཀླུ་ནུ་མ་ཤི་ཀ་ཡི་ཁོ་ར་ཡི་མི་ཚུགས་ལུགས་སྐྱབས་རྫེ་འོང་ཉིམ་སྤྱིའི་སྦྱོར་བ་རང་དབྱེ་ཤུགས་ཀྱི་ཐ་མ་ཡི་དོན་ལུགས་བཀའ་ཤོག་ཟོ་ནའོ་མའོ་ལུང་བསྟན་མཁས་ཅི་ཉིད་ཀྱི་བཅུ་གཅིག་འཁོར་དྲང་པོ་མིན་མི་དེ་ད་རུང་དྲང་པོ་མིན་པས་བཞག། ཁོ་བཙོག་པ་དབྱིབས་མེད་དེ་ད་རུང་བཙོག་པ་སྦས་ཆུ་ཁོ་ཆོད་སེམས་ཅན་དབྱིབས་མེད་དེ་ད་རུང་ཆོད་སེམས་ཅན་ཡོད་སྦས་ཞག་ཁོ་དམ་པ་དབྱིབས་མེད་དེ་དམ་པ་སྦས་འདོད་ཆུ་དེ་ན་སྡེ་ཚན་ག་ལྡེམ་གཅིག་འོང་གཉིས་འོང་ག་ཅི་ར་མོ་བདེན་པ་དང་རྫུན་པ་དམ་པ་དང་གཙང་མ་གཙང་མ་དང་བཙོག་པ་དེའི་བུ་ལུ་སྡོད་སའི་ས་གོ་མི་འདུག་རེ་བྱེད་སྐབས་ད་རེ་ཡང་མི་ཚུགས་དོགས་པ་ཆགས་ཏེ་སྡོད་ནུ། གཉིས་རུ་ཇུ་དྷ་མ་ཡི་ཚབ་ཆེན་གྱི་དུས་ཚོད་ལུ་ང་ཅེ་རེ་འཛམ་གླིང་ནང་འོང་འདུག་དེ་ན་ཡུལ་མིའི་ཕོ་སྐད་དང་ཨམ་སུ་ཚུ་ལུ་བགྲོས་མཐའ་གཉིས་ལས་གཅིག་གུ་ཆོས་སྒོ་དབྱི་མས་མ་ཤི་ཀ་ནང་ཡུལ་མི་གྷ་ར་ལུ་ཡང་ན་མ་ཤི་ཀ་ཡི་ལྡོག་ཕྱོགས་ལུ་བའི་དམ་ཁ་ལྕགས་པོ་ནི་དབྱིན་པས་ཉམས་ཚོད་ཀྱི་དུས་ཡུན་གྱི་གོ་དམ་ནི་དང་ནི་ཡམ་བདུན་གྱི་ཇུ་ཚུ་ཆི་ཁ་ར་ལུ་ནི་དབྱིན་པས་དབྱི་ཤུ་བརྗོད་ནུས་པས་ཁོ་ཡི་མི་ཚུ་ལུ་སྐྱབས་རྫེ་ན་ནི་དབྱིན་པས་སྐྱོན་ཆོས་ཀྱི་མི་ཚུ་ཀ་དུ་དྲག་པོ་ཚུ་ན་ཇོ་གོ་བྱུང་ག་སྐྱོན་ཆོས་ཀྱི་མི་ཚུ་ཀ་ཉིལ་མ་བྱུང་བི་ཧེ་མ་ལུ་སྐྱབས་རྫེའུ་ག།

ཁོ་ར་ཡི་མཆོད་ཁང་ནང་ན་ཉིན་མཚན་མེད་པར་འཁོར་ལོ་ཞབས་ཏོག་བཞུགས་དེ་ཡོད། སྲས་ཆོས་སྐུ་ཡོད་མི་དེ་ཡིས་ཁོ་དང་མཉམ་བཞུགས་དེ་ཡོད། ཁོང་ག་ར་ནམ་ཡང་ལྟོ་སྐྱེས་ནི་མིན། ཡང་ཕྱིན་ཁ་སྐོམ་ནི་མིན། ཁོང་གི་ཉིན་དང་ཚ་དྲོད་ཚུར་ཡང་མ་ཕོག། ག་དེ་བས་ཟིན་སྲས་ཁྲིའི་བར་ན་བཞུགས་མི་ལུག་ཕྱུགས་ཀྱིས་ཁོང་ག་ར་དང་འཛིན་ཐབས་དེ། ཚེ་ཐར་མེད་ཀྱི་ཆུ་མིག་ཡོད་སར་ཁྱི་ཞིམ་ལས་མཚོ་མཆོང་འཛིན་འོང།

ཁོང་དཀའ་སྡུག་མྱོང་བའི་སྐབས་ལོ་བཅའ་བརྒྱད་གནང་སྟེ་ཨ་ནང་གསུང་རབ་ཀྱི་གསུང་གཟུངས་འཁོར་གྱི་བཅའ་བརྒྱད་ནི་ཡིན་པས་ཨ་ནང་ནད་ཡམས་བདུན་ཚུགས་ཀྱི་ཁ་འཐེན་འདི་ནང་མི་གཞན་གྱིས་ནམ་ཅི་ཡང་མནོ་བསམ་བཏང་མེད་ཚུལ་ལས་ག་ནི་དབང་དོན་བརྡ་སྤྲིང་ཅན་པའི་སྡུག་ནད་ཡམས་བདུན་ཚུགས་ག་ཅི་ར་མོ་དང་པདྨ་ཡིན་པས་པདྨ་དགུ་ཏོ་ལས་རྐང་པའི་མཛུབ་མོ་ཚུན་གསུང་རབ་ནང་དང་པ་རང་དད་པའི་སྲུང་མས་མའོ་ལུང་བསྟན་བཅུ་དྲུག་གཉིས་ནང།

གཟུགས་ལུགས་དཀའ་ངལ་འབྱུང་བྱུང་ཟེར་བདེ་བས་བསླབ་མེད་ཁྱོད་ཀྱི་གཤིས་ཀ་ནི་ཡམ་མདངས་པ་གི་ག་ཅིག་བསླབ་མེད་ག་དེ་ན་ལུགས་མ་གཤིས་ཀ་དང་མཉམ་མེད་པ་ཅིན་ཆི་ཁ་ཡི་གཟུགས་ཁམས་ལུགས་ཡང་སྲུང་སྐྱོབ་མི་འོང་ཟེར་ཨི་མེད་དུས་ཚོད་ཨ་ནི་གཟུམ་གཅིག་ལུགས་ཁྱོད་ཚོ་དང་ཟུང་འབྲེལ་གཅིག་ཁར་སྡོམ་འདི་ནུས་ཤུགས་འདི་སྐྱོན་ཆོས་ཀྱི་མི་ཚོ་ལུགས་ངེས་ཐབས་ཀྱི་དོན་ལུགས་ལག་ལེན།

གཅིག་དང་གཉིས་ན་མ་སྐྱེས་ར་ཡི་སྐྱབས་གནས་དང་སྟོབས་ཤུགས་དེ་སྐྱོན་མཆོག་ཡིན་དུ་ངེས་ན་ན་རོ་རམ་མཛེས་མི་ཕྱི་ཡིན་དེ་བེའུ་ལས་ས་གཞི་དེ་གནས་སྤོར་སོང་རུ་རི་འུ་ཚུགས་བྱམས་མཚོ་སྦུག་ན་འབབ་སྐྱེས་རུང་རྒྱལ་སྲིད་གྲོ་སི་སི་སྐད་ངན་གྱི་དཀའ་ངལ་འབྱུང་ད་ཕོ་རྒན་དང་ཨམ་སུ་ཚུ་ཡི་ཕྱི་ཁ་ཡི་བཟོ་ཁམས་ལུགས་དཀའ་ངལ་འབྱུང་དེ་དེ་ལས་རང་བཞིན་གནས་སྟངས་ཀྱི་སྐད་ངན་ཚབ་ཆེན་ཚུགས་ཀྱི་ཡང་འཛམ་གླིང་ལུགས་གནས་སྐྱེའུ་ད་ང་སྐྱེས་ཚུ་ག་ཅི།

ཁོང་གིས་ཆོས་ལུགས་ཉོ་ནི་དག་བཙོང་ནི་སུ་མི་སྦྱིན་ཟེར་ཨི་མེད་ཁོང་གིས་བསླབ་མེད་དཔལ་འབྱོར་གྱི་དབང་ཚད་ཚུ་ག་ཨ་ར་ཅན་ཟེར་ལུགས་དབང་ཚད་ཡོད་ཟེར་ཨི་མེད་ནི་ཨམ་གཉིས་པ་གི་ག་ཅི་བསླབ་མོ་དཔལ་འབྱོར་གྱི་སྲུང་སྐྱོབ་དེ་མ་ཤི་ཀ་ལུགས་ཅམ་ཅི་ཡོད་ཟེར་ཨི་མེད་ནི་ཨམ་གསུམ་པ་ན་ལུགས་ལྟ་གས་དེ་ན་ཡང་མ་ཤི་ཀ་ཡི་སྐོར་ལས་ཁ་འཐེན་འདུག་གཙང་ཆུ་དང། ཆུ་མིག་ཆུ་ཁྲག་ལུ་གུ་ནི་ཨི་མའི་མ་འོངས་ལུང་བསྟན་བཅུ་དྲུག་བཞི་ན་ཕོ་ཉ་གསུམ་པ་ཀྱིས་ཁོ་ཡི་ཕུག་འདིའི་གཙང་ཆུ་དང་ཆུ་མིག་ཆུ་ནང་བླུད་པའི་ཟས་འདི་ཆུ་ཁྲག་ལུ་གུ་སོ་ཡི་གཅན་གཟན་གྱི་མཚན་རྟགས་ལ་ལེན་ཐབས་ཆུ་མིག་ཆུ་གི་བླ་བོང་ཡང་གཅིན་ཆུས་ཀྱི་སྲོག་འདིའི་དྭངས་འཛིན་ཐབས་བཀོད་པ་གཅིན་གཅན་གཟན་གྱི་མཚན་རྟགས་འདི་བ་སོང་འོང་ཟེར་ཨི་མས་ཁོང་གི་བེ་མིག་ཆུ་ག་གཅིན་པས་ཟེར་བ་གཅིན་གཙང་ཆུ་དང་ཆུ་མིག་ཆུ་ག་ཨ་ར་ཁྲག་ལུ་གུ་སོ་ནུ།

ཤག་པ་མ་ཕུལ་བར་ཁོང་གིས་ད་རུང་ལྐུགས་པ་བཏབ་མེད་ནད་ཡམས་ཚུགས་ཀྱིས་ཁོ་བོ་ཚུར་ལུས་ཁོང་གིས་མཐུན་རྐྱེན་འདི་ཕྱི་བཅུ་རུ་ཚུར་ལུས་བློ་བསྟེབས་མེད་ཟེར་གསལ་འདྲ་བེའུ་མེད་ནད་ཡམས་ཞི་བ་ལུས་བཅོས་ཀྱི་བཏགས་ཉིན་གྱིས་ཁོང་ཚུར་བསུ་བའི་ཚིག་ནི་མེད་ལོ་ངོ་བརྒྱ་འཁོར་གྱི་ཡོངས་རྫོགས་ནང་ཉིན་གླུ་སེ་བོ་བཏབ་མེད་ཚུ་ཐབ་རྩིང་བྱུང་འདི་ཡོད་ང་ཆེ་ཧ་གོ་ཡིས་དུས་ཐ་མ་ཡི་ཉིན་གླུ་དོན་བཟང་ངལ་གསོའི་ཉིན་ནང་གཙོ་བོ་སྐྱོད་པ་པོ་ལུས།

ཁོང་གིས་རྒྱལ་ཁབ་འདིའི་དམུ་ནག་ལུག་རྒྱུ་ཞིམ་ལས་མི་རིགས་ཚོ་ན་ཟུག་གིས་འདྲེས་མ་ཚུགས་པ་གཅིག་སྨུག་མས་འོད་ཟེར་འདིའི་བདེན་པའི་རྟགས་མཚན་གཅིག་དབྱིན་མའི་འབྲི་གཡག་རྣམ་ཤེས་ཀྱི་ཡོན་ཏན་དང་ཤེས་རབ་དབྱིན་པས་ཁོང་གི་གཅན་གཟན་འདི་ལུག་ཡོད་ཟེར་དང་བདེན་པ་ཡོད་ཟེར་འདོད་ནུ་དེ་བོ་ད་གཅན་གཟན་གྱི་རྒྱལ་སྲིད་འདི་སྨུག་ནག་གི་གང་ཚགས་ནུ་བདེན་པའི་ཡོད་ཟེར་དང་ག་ཨ་ར་དེ་མ་ཤི་ཀ་ཡི་ན་ལུག་ལྕམ་གྱི་ཚུལ་ཐོབ་དབྱིན་དབྱིན་ཤུགས་ཀྱི་གསུམ་མས་ང་འཛམ་གླིང་གི་ཡོད་ཟེར་དབྱིན་ཆོས་རང་རྣོ་ནི་མས་ཨ་ནི་མི་ཚུགས་སྐྱོན་ཆོག་ལུག་ངོ་སྒེར་སྦས་འདི་ག་དེམ་སྐྱིད་པའི་རྨ་ན་ཚགས་ཁྲག་གི་ཆུ། ཕྱི་ཉིན་དང་དངུལ་སྣ་ཚོགས་ཀྱི་གང་ཚ་བོ་དག་ཁོང་ཚོ་ས་ཁ་ལས་ཡར་ལོངས་མ་ཚོར་བ་དུས་དེ་ལས་གྱོད་པ་སྐྱེལ་ནི་དང་གཤག་པ་ཞུ་ནི་ལུགས་ཐེའུ་མའོ་ལུང་བསྟན་བཅུ་དྲུག་གི་བཅུ་གཅིག་ཁོང་རའི་མི་དགེ་བའི་ལག་འཚོ་ཡི་དོན་ལུགས་གྱོད་པ་སྐྱེལ་ཏེ་གཤག་པ་མ་ཕུལ་བར་ན་ཟུག་དང་རྨ་ནད་ཀྱིས་བྲེལ་མ་ཚོར་བ་ཞིང་ཁམས་ཀྱི་སྐྱོན་ཆོག་ལུགས་བཀོད་པ་ལྟ་སྨན་ངན་སེམས་ཅན་ཚོ་ནད་ཡམས་ཚོ་ག་ར་གི་གང་ཚ་རུང་ཁོང་གི་སེམས་དེ་ལོག་སྟེ་སྡིག་པ་དང་སྐྱོན་ཆོག་ལུགས་ཚད་ནི་མེད་པར་འདོད་སྨན་ངན་དྲུག་པ་ཨར་མ་གོ་དོན། ད་ཨར་མ་གོ་དོན་ཟེར་མི་དེ་ག་ཆེན་མོ་ཨར་མ་གོ་དོན་གྱི་དམག་ཆེན་དེ་ཨ་ནི་འཛམ་གླིང་ནག་གི་དམག་ལྕབ་ནི་མིན་པས་དབྱིན་རུ་དེ་ན་ཆི་ཁ་ཡི་དམག་འཛིན་ཡང་བེད་མི་འོང་དེ་ཚོ་འཇུ་ཐབས་མ་འཇུ་ལུ་དབྱིན་ཧྲུ་མ་ཤི་ཀ་གི་རྒྱལ་ཁབ་དབང་ལུ་འདུག་ནི་ཨིན་མ་ཚད་ཞིང་ཁམས་ཀྱི་དམག་མི་གི་དབང་ཚད་དེ་དམྱལ་བ་དང་ངན་སེམས་ཅན་གྱི་མི་ཚོ་ལུ་ཡོད་པའི་སྐབས་ལུ་དབྱིན་པས་དེ་འཛམ་གླིང་ན་ལུ་དམག་འཛིན་འཇུ་དེ་ཨིན་མས་དབྱིན་རུ་མ་ཤི་ཀ་ན་ང་ཅེ་ལོ་བདེ་ཏོག་ཏོག། སྐྱབས་ནི་ཨིན་དེ་ཉེན་ཁ་མེདཔ་སྦེ་ཡོདཔ་ཨིན་ནད་ཡམས་བདུན་འབྱུང་བའི་སྐབས་ལུ་དཀོན་མཆོག་གིས་ཁོ་རའི་མི་ཚུ་ལུ་སྐྱབས་མཛད་འོང་མ་ཤི་ཀ་ལོག་འབྱོན་ནི་ཨིན་མས་མ་འོངས་ལུང་བསྟན་བཅུ་དྲུག་གི་བཅུ་བདུན་དང་བཅོ་བརྒྱད་ཕོ་ཉ་བདུན་པ་གིས་ཁོའི་ཕོརཔ་དེ་རླུང་མ་ནང་ན་བླུག་པའི་ཚེ་ཞིང་ཁམས་ཀྱི་མཆོད་ཁང་ནང་གི་གསེར་ཁྲི་གུ་ལས་གསུང་སྐད་སྦོམ་གཅིག་གིས་ད་རྫོགས་སོ་ཡི་ཟེར་གསུང་བྱོན་ཡི་འདི་ཚུ་ཚར་ཡི་སྡུག་བསྔལ་ཚུ་མཇུག་བསྡུ་ཡི་མགུ་ཏོ་ན་ཟུག་འདི་སངས་ཡི་ཆད་ལྟ་ཚུ་མཇུག་བསྡུ་ཡི་ཉེ་བཞི་དང་དཀའ་སྡུག་མྱོང་མི་ཚུ་མཇུག་བསྡུ་ཡི་འདི་ཁར་འུར་སྒྲ་དང་གློག་འཁྱུག་དང་འབྲུག་ལྡིར་སྐད་དང།

རྗེ་འུ་ཆོས་དབྱངས་ཨ་ནི་བདུད་བསྟན་ཅི་གསུང་བི་ཡི་ཀབ་ལུ་ལྕགས་མར་ཏོག་ནི་ཨི་ན་ཆོས་ཀི་ཁོ་ཆོས་ར་ཡི་དུང་ཧེ་ན་ལུ་བདེན་བྲལ་ཞུ་ནི་ཨི་ན། དག་ང་བཅས་མཉམ་སྨོན་ལམ་ཞུ་གལ་ཞིང་ཁམས་ན་ན་ཞུ་མི་གཙོ་བོ་སྐྱོན་མཆོག་ང་གི་ཆོས་ལུགས་བསྟོད་པ་དང་བཀའ་དྲི་ལེགས་སོ་ཡུལ་ང་ཆ་རའི་སྡིག་པ་ཚོ་ག་ར་ཤག་པ་ན་དེ་ཆོས་ཀི་ཆ་ཚང་ཏོག་ཏོག་གི་བྱིན་རླབས་སྣ་མི་དེ་ལུ་སྣ་མི་ས་མི་བཀའ་དྲི་ཆེ་ལས་རིམ་ངན་སེ་སྣ་མི་ཚོ་ལུ་ག་ར་ལུ་ལྕགས་སྐྱོན་རྩ་བ་ཨི་ཤུ་གི་མཚན་ལུ་དེ་བྱིན་རླབས་དེ་སུ།